རྣམ་པ་ལྷན་རྒྱས་ཁམས་བཟང་དེ་རིང་གི་ང་ཚོའི་ལས་རིམ་འདིའི་ནང་ལ Australia གི་རྒྱ་མཚོའི་འགྲམ་ལ་སོང་ནས་ཆུ་རྐྱལ་བ་ན་ཉེན་ཁ་གང་དག་ཡོད་པ་དང་དེ་དག་ལ་ཇི་ལྟར་གཡོལ་དགོས་མིན་སྐོར་ཡིན་པ་རེད། Australia གི་རྒྱ་མཚོའི་འགྲམ་ལ་འགྲོ་སྐབས་ང་ཚོའི་བསམ་ལ་ཡང་ཡང་འཁོར་བའི་ཉེན་ཁ་ནི་སྲིན་ཉ་ཆེན་མོ་དག་ལ་འཕྲད་པའི་དོན་རྐྱེན་ཡིན་པ་རེད། Australia ནི་མཚོ་གླིང་རྒྱལ་ཁབ་ཞིག་ཡིན་པ་དང་དེའི་མཐའ་སྐོར་ཡོངས་རྫོགས་ཆུས་བསྐོར་ཡོད་པ་རེད། དེའི་ནང་ན་སྲིན་ཉ་གི་རིགས་ཡང་སྣ་ཚོགས་པ་ཡོད་པ་རེད་ཡིན་ནའང་སྲིན་ཉ་གི་རིགས་ཕལ་མོ་ཆེ་ཡིས་མི་ལ་རྩ་བ་ཉིད་ནས་གནོད་མི་བྱེད་པ་ཡང་ན་གནོད་ཕྲན་བུ་ལས་མི་བྱེད་པ་རེད་འོན་ཀྱང་རྒྱ་མཚོའི་རྦ་རླབས་དག་ཕྱིར་རྒྱ་མཚོའི་ནང་ལ་འགྲོ་བའི་ཆུ་དེ་ཚོས་མཚོ་འགྲམ་གྱི་ཉེན་ཁ་ཆེ་ཤོས་ཡིན་པ་དང་དེ་ནི་ཉིན་ལྟར་འབྱུང་བཞིན་པའི་ཉེན་ཁ་དེ་ཆགས་ཡོད་པ་རེད་དེ་བས་ས་ཆ་གང་དུ་དུས་ནམ་ཞིག་ལ་མཚོ་འགྲམ་ནས་ཆུ་ལ་རྐྱལ་ན་བཟང་མིན་དེ་ཤེས་རྒྱུ་ནི་མཚོ་འགྲམ་གྱི་ཉེན་ཁ་ལ་གཡོལ་ཐབས་བྱེད་པའི་ཐབས་ལམ་ཡག་ཤོས་དེ་ཡིན་པ་རེད། ཨོ་སི་ཁྲུ་ལི་ཡའི་ནང་ལ་ཨ་ནི་ང་ཚོ་མི་ཚོས་ནུས་ཐུབ་པའི་ཨ་ནི་མཚོ་འགྲམ་དེ་ནི་རོབ་ཁྲི་གཅིག་དང་ཉིས་སྟོང་ལྷག་ཡོད་ན་ཡང་དེའི་བརྒྱ་ཆ་གི་ལྔ་ཙམ་ལ་མ་གཏོགས་སྐོར་གཡེང་བ་དང་ཡང་ན་ཉེན་ཁ་ལས་སྐྱོབ་མཁན་དེ་མེད་པ་རེད་ཆ་སྙོམས་ཀྱི་ལོ་གཅིག་གི་ནང་ལ་ཨ་ནི་མི་གཅིག་ཙམ་ལ་ཨ་ནི་སྲིན་ཉ་གིས་སོ་བརྒྱབ་བྱས་ཨ་ནི་ཤི་བའི་དོན་རྐྱེན་དེ་བྱུང་གི་ཡོད་པ་རེད་ཡིན་ན་ཡང་ཆ་སྙོམས་ཀྱི་ལོ་རེ་རེའི་ནང་ལ་ཨ་ནི་མི་གྲངས་བརྒྱ་དང་ཉི་ཤུ་རྩ་གཉིས་ཙམ་ཟིག་ཆུ་གི་ནང་ནུབ་བྱས་ཤི་བའི་དོན་དག་དེ་ཡོང་གི་ཡོད་པ་རེད་མཚོའི་ནང་ལ་ནུབ་པའི་དོན་དག་བྱུང་བའི་རྒྱུ་རྐྱེན་གཙོ་བོ་དེ་རྒྱ་མཚོའི་རྦ་རླབས་དེའི་འགྲོ་སྟངས་མ་ཤེས་པར་བརྟེན་ནས་བྱུང་ཡོད་པ་རེད Shane Daw ནི་ཨོ་སི་ཁྲུ་ལི་ཡ་ཡི་མཚོ་མཐའ་གི་བདེ་འཇགས་ཚན་པའི་སྤྱི་གཉེར་བ་ཡིན་པ་དང་ཚན་པ་འདིས་འདས་པའི་ལོ་གཅིག་གི་ནང་ལ་མཚོ་འགྲམ་གི་མྱུར་སྐྱོབ་ཐེངས་ཁྲི་གཅིག་བྱས་ཡོད་པའི་ཁྲོད་ནས་དོན་རྐྱེན་མང་བོ་ཟིག་ནི་ཉེན་ཁ་དེ་སྔོན་ཚུད་ནས་མ་ཤེས་པ་ལ་བརྟེན་ནས་བྱུང་བ་ཡིན་པ་འགྲེལ་བརྗོད་བྱས་བྱུང། ལྡོག་རླབས་སམ་རྒྱ་མཚོའི་འགྲམ་ནས་ཕྱིར་རྒྱ་མཚོའི་ནང་ལ་འགྲོ་བའི་ཆུ་དེ་ནི་མཚོ་འགྲམ་གྱི་ཉེན་ཁ་ཆེ་ཤོས་དེ་ཡིན་པ་རེད་དེ་བས་རྒྱ་མཚོའི་ནང་ནས་ཤི་རྐྱེན་བྱུང་བའི་བཞི་ཆ་གཅིག་དེ་ལ་བརྟེན་ནས་བྱུང་ཡོད་པ་རེད་ང་ཚོས་ལྡོག་རླབས་ཀྱིས་ཁྱེར་ནས་ཤི་རྐྱེན་བྱུང་བའི་གྲངས་ཀ་ནི་དེ་ལས་མང་བ་ཚོད་དཔག་བྱེད་ཀྱི་ཡོད་ན་ཡང་གོང་གི་གྲངས་ཀ་དེ་ནི་ང་ཚོར་རག་པའི་ཐོ་གཞུང་ལ་གཞི་བཞག་ནས་བཤད་པ་ཞིག་ཡིན་པ་རེད་ན་ནིང་མཚོ་འགྲམ་ནས་ཆུའི་ནང་ལ་ནུབ་ནས་ཤི་རྐྱེན་བྱུང་བ་གྲངས་བརྒྱ་དང་ཞེ་གཅིག་བྱུང་ཡོད་པ་དང་དེའི་ནང་གི་མི་གྲངས་སུམ་ཅུ་སོ་དྲུག་ནི་མཚོ་རླབས་ཀྱིས་ཁྱེར་ནས་ཤི་རྐྱེན་བྱུང་བ་ཡིན་པ་རེད་ལྡོག་རླབས་ནི་ནམ་རྒྱུན་གྱི་རྦ་རླབས་དང་མི་འདྲ་བར་ཕྱིར་རྒྱ་མཚོའི་ནང་ལ་ལྡོག་ཕྱོགས་དུ་འགྲོ་བ་དེ་ཡིན་པ་རེད་དེ་ཡིས་མཚོ་འགྲམ་ནས་ཁྱེད་རང་རྒྱ་མཚོའི་ནང་ལ་ཁྱེར་འགྲོ་བ་ཡིན་པ་དང་དེ་ནི་ངོས་འཛིན་ཐུབ་དཀའ་བ་ཞིག་ཡིན་སྐོར Shane Daw གིས་འགྲེལ་བརྗོད་བྱས་དོན། གལ་སྲིད་ལྡོག་རླབས་ངོས་འཛིན་ཐུབ་ཟེར་མཁན་གྱི་མི་གསུམ་བྱུང་བ་ཡིན་ན་དེའི་གསུམ་གྱི་ནང་ནས་གཅིག་ཁོ་ན་གིས་ད་མི་ངོས་འཛིན་ཐུབ་ཀྱི་ཡོད་པ་ལས་གཞན་གཉིས་ཀས་ངོས་འཛིན་ཐུབ་ཀྱི་མེད་པ་རེད་གལ་སྲིད་མཚོ་རླབས་ཀྱི་ནང་ནས་ལྦུ་བ་དཀར་པོ་དཀར་ཆིལ་ལེ་ཡོད་ན་དེ་ནི་མཚོ་རླབས་ཚུར་ཡོང་གི་ཡོད་པའི་རྟགས་ཡིན་པ་དང་ལྦུ་བ་དཀར་པོ་མཐོང་རྒྱུ་མེད་ན་ཆུ་ཕྱིར་རྒྱ་མཚོའི་ནང་ལ་ལོག་འགྲོ་བའི་རྟགས་ཡིན་པ་རེད་དེ་ལ་བརྟེན་ནས་དེ་ལ་རྦ་རླབས་མེད་པ་རེད་ང་ཚོར་བཤད་སྟངས་ཤིག་ཡོད་པ་རེད་དེ་ནི་དཀར་བོ་ཡིན་ན་འགྲིག་ཡིན་པ་དང་གལ་སྲིད་སྔོན་པོ་ཡིན་ན་དེ་ནི་ཆུ་ཕྱིར་རྒྱ་མཚོའི་ནང་ལ་འགྲོ་གི་ཡོད་པ་དང་གཏིང་ཟབ་ཟབ་ནས་ཕྱིར་འགྲོ་གི་ཡོད་པ་མཚོན་གྱི་ཡོད་པ་རེད། མཚོ་འགྲམ་ནས་ཕྱིར་རྒྱ་མཚོའི་ནང་ལ་ལོག་འགྲོ་བའི་རྦ་རླབས་སམ་ལྡོག་རླབས་ནི་སྲོག་ལ་ཉེན་ཁ་ཆེ་བའི་རྦ་རླབས་ཤིག་ཡིན་པ་དང་གལ་སྲིད་ཁྱེད་རང་མཚོ་རླབས་དེའི་ནང་ལྷུང་བ་ཡིན་ན་ཨོས་ཏྲེ་ལི་ཡའི་མཚོ་མཐའི་བདེ་འཇགས་ཚན་པས་ཁྱེད་རང་ལ་བསླབ་བྱ་ཁག་གཅིག་གནང་འདུག་སེམས་འཚབ་མི་བྱེད་པར་རང་ཉིད་ཀྱི་ལུས་ཤུགས་གསོག་འཇོག་བྱེད་དགོས་པ་དང་དེ་ནས་ལག་པ་ཡར་བཀྱགས་ནས་སྐད་ཤུགས་ཆེན་པོས་རོགས་འབོད་བྱེད་དགོས་ང་ཚོའི་ལུས་པོ་དེ་མཚོའི་ཁ་ལ་གཡེང་ཡ་གི་ཐབས་ཤེས་བྱས་བྱས་ཨ་ནི་དེ་ལྟར་བྱས་པ་ཡིན་ན་རིམ་བཞིན་ང་ཚོའི་ད་མཚོ་གི་རླབས་དེས་ང་ཚོ་མཚོ་གི་མཐའ་ལ་ཁྱེར་འགྲོ་ཡ་གི་རེ་བ་འདྲ་བོ་ཡོད་སྲིད་པ་རེད་གཞན་མཚོའི་ཁ་ནས་འཕྲེད་ལ་རྐྱལ་དགོས། དེ་མིན་ལྡོག་རླབས་ནས་ཕྱིར་ཐོན་ཐབས་བྱེད་དགོས་པ་དེ་ཡིན། ཡང་ཤན་ཡིས་བསླབ་བྱ་ཡག་ཤོས་ནི་གང་དུ་བདེ་འཇགས་ཡིན་ན་དེ་རུ་ཆུ་ལ་རྐྱལ་དགོས་རྒྱུ་དེ་ཡིན་པ་བརྗོད་སོང། ང་ཚོས་རྒྱུན་དུ་མཚོ་འགྲམ་ལ་འགྲོ་མཁན་ཚོར་སྐུལ་མ་བྱེད་ཀྱི་ཡོད། རང་ཉིད་མཚོ་འགྲམ་གྱི་གང་དུ་ཆུ་རྐྱལ་དགོས་མིན་དེ་སྔོན་ཚུད་ནས་བསམ་བློ་གཏོང་བ་དང་རང་ཉིད་ཀྱི་རྐྱལ་རྩལ་ལ་འཚམ་ས་རུ་ཆུ་ལ་རྐྱལ་རྒྱུ་ཡང་ན་སྐོར་གཡེང་ལས་བྱེད་ཀྱིས་ལྟ་རྟོག་ཡོད་སའི་རྟགས་སེར་བོ་དང་དམར་བོའི་ནང་ཚུད་དུ་འདུག་རྒྱུ་དེ་ཡིན་པ་རེད། འདས་པའི་ཟླ་བཅུ་གཉིས་ཀྱི་ནང་ལ་མཚོའི་ནང་ལ་ནུབ་ནས་ཤི་རྐྱེན་བྱུང་བའི་བརྒྱ་ཆ་གི་བདུན་ཅུ་དོན་དྲུག་ཙམ་སྐོར་གཡེང་བྱེད་ས་ནས་སྤྱི་ལེ་གཅིག་ཙམ་གྱི་ཕར་ཕྱོགས་རེད། དེ་བས་མི་སུ་ཞིག་ཡིན་ནའང་མཚོ་འགྲམ་ལ་འགྲོ་སྐབས་ཐོག་མར་སྐོར་གཡེང་བྱེད་ཀྱིན་ཡོད་པའི་མཚོ་འགྲམ་ལ་འགྲོ་བ་གལ་ཆེན་པོ་རེད། རྟགས་དམར་པོ་དང་རྟགས་སེར་པོ་ཡོད་ན་དེ་རུ་སྐོར་གཡེང་བས་ལྟ་རྟོག་བྱེད་ཀྱི་ཡོད་པ་དང་དེ་རུ་དཀའ་ཁག་ལ་འཕྲད་ན་སྐོར་གཡེང་བས་ཁྱེད་ལ་རོགས་པ་བྱས་པ་རེད་ཅེས་བརྗོད་འདུག། མཚོའི་ནང་ལ་ནུབ་པའི་དོན་རྐྱེན་དང་བསྡུར་ན་སྲིན་ཉས་སོ་བརྒྱབ་པའི་དོན་རྐྱེན་ཧ་ཅང་ཉུང་ཉུང་ཡིན་པ་རེད། Marcel Green གྱིས Australia སྲིན་ཉའི་དོན་རྐྱེན་ཡིག་ཚགས་ཁག་ལ་དཔྱད་ཞིབ་བྱེད་ཀྱི་ཡོད་པ་དང། ཡིག་ཚགས་ཀྱི་ནང་ལ་ཕྱི་ལོའི་ཆིག་སྟོང་བརྒྱད་བརྒྱ་ནས་མི་དང་སྲིན་ཉ་བར་གྱི་དོན་རྐྱེན་བྱུང་ཡོད་པ་ཁག་ལ་ཞིབ་འཇུག་བྱས་ཡོད་པ་རེད། Australia ཡི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ནས་ཉིས་སྟོང་ཐམ་པ་ལོའི་བར་དུ་ཆ་སྙོམས་ཀྱིས་ལོ་རེར་དོན་རྐྱེན་དགུ་རེ་བྱུང་ཡོད་ལ། ཕྱི་ལོའི་ཉིས་སྟོང་བཅུ་ནས་ཉིས་སྟོང་ཉི་ཤུའི་བར་དུ་ལོ་རེར་དོན་རྐྱེན་ཉི་ཤུ་རྩ་གཉིས་ཙམ་རེ་བྱུང་ཡོད་པ་རེད་སྟབས་ལེགས་པ་ཞིག་ལ་ཨོ་སི་ཁྲུ་ལི་ཡ་ནང་གི་དོན་རྐྱེན་དེ་དག་གི་ཁྲོད་ནས་ཆ་སྙོམས་ཀྱིས་ལོ་རེར་མི་རེ་ལས་ཤི་རྐྱེན་བྱུང་གི་མེད་པ་རེད་སྲིན་ཉའི་དོན་རྐྱེན་མང་དུ་འགྲོ་བཞིན་ཡོད་པ་དང་དེའི་རྒྱུ་རྐྱེན་གཅིག་ནི་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཤེས་རྟོགས་ཐུབ་ཀྱི་ཡོད་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་སྲིད་པ་རེད། དེ་ནི་སྲིན་ཉ་གིས་མི་ལ་སོ་བརྒྱབ་པའི་དོན་རྐྱེན་མང་དུ་འགྲོ་བཞིན་ཡོད་པའི་ངེས་པ་མེད་པར་ང་ཚོས་དེའི་ཐད་ཤེས་རྟོགས་བྱུང་བ་མང་དུ་ཕྱིན་པས་ཡིན་པ་རེད་ཡང་སྲིན་ཉ་མིའི་ཤ་དམིགས་བསལ་གྱིས་ཟ་འདོད་བྱས་ཏེ་ཆེད་དུ་མཚོ་འགྲམ་ལ་ཡོང་བ་ཞིག་མིན་སྐོར་བརྗོད་དོན། སྲིན་ཉ་ལ་སྲོག་ཆགས་ཅི་རིགས་ཕན་ཚུན་བར་ལ་དབྱེ་བ་འབྱེད་ཐུབ་པའི་ནུས་པ་དེ་འདྲ་ཡོད་པ་ངས་ནི་ཤེས་ཀྱིན་མི་འདུག་ང་ཚོས་ཞིབ་འཇུག་བྱས་ནས་ཤེས་པ་ལྟར་ན། གལ་སྲིད་སྲིན་ཉ་ཞིག་གིས་མི་ཞིག་ལ་སོ་བརྒྱབ་ཚེ་སྲིན་ཉ་དེས་སོ་གཅིག་བརྒྱབ་རྗེས་བྲོས་འགྲོ་བ་རྒྱུན་དུ་མཐོང་ནུས་པ་ཞིག་རེད། དེ་ནི་ཁྱེད་རང་ས་ཆ་ནོར་བ་ཞིག་གི་ནང་དུ་དུས་ཚོད་ནོར་བ་ཞིག་ལ་ཁེལ་བས་རེད། སྐབས་དེ་སྲིན་ཉ་གི་མཐོང་སྣང་ལ་ཁྱེད་རང་མི་གཟུགས་ཡིན་ན་ཡང་མིན་ན་སྲམ་གཟུགས་ཡིན་ན་ཡང་མིན་ན་རུས་སྦལ་གཟུགས་ཡིན་མིན་དེ་ཁོ་རང་ཚོ་གི་མཐོང་སྣང་ལ་གང་ཡང་མེད་པ་རེད། འོན་ཀྱང་སྲིན་ཉ་ཁག་ཅིག་ནི་མིའི་རིགས་ལ་ཉེན་ཁ་ཆེན་པོ་ཡོད་པ་དེ་འདྲ་ཡིན་སྐོར་ལ་ནིའུ་སོད་ཝེལ་གྱི་སྲིན་ཉ་ལས་གཞི་ཚོགས་པའི་འགན་འཛིན། Marcel Green། གྱིས་འགྲེལ་བརྗོད་བྱས་དོན། སྤྱིར་སྲིན་ཉ་ལ་རིགས་བཞི་བརྒྱ་མ་ཟིན་ཙམ་ཡོད་པའི་ཁྲོད་ནས New South Wales གྱི་ནང་དུ་རིགས་གསུམ་ལ་དོགས་ཟོན་བྱེད་དགོས་བརྗོད་པ་རེད། དེ་དག་ནི་སྲིན་ཉ་དཀར་བོ White Shark དང་སྲིན་ཉ་སྟག Tiger Shark སྲིན་ཉ་གླང Bull Shark བཅས་ཡིན་པ་རེད། Western Australia མངའ་སྡེའི་ཁུལ་གྱི་མཚོ་འགྲམ་ན་སྲིན་ཉ་དཀར་པོ White Shark མང་པོ་མཐོང་རྒྱུ་ཡོད་པ་དང། སི་ཉ་སྟག་དེ་ཙམ་མེད་པ་རེད། Queensland མངའ་སྡེའི་ཁུལ་ལ་མཚོན་ན་སི་ཉ་དེ་གསུམ་ཡོད་པ་མ་ཟད་སི་ཉ་གཞན་བཅུ་གྲངས་ཀྱང་ཡོད་པ་རེད། སི་ཉའི་རིགས་གཞན་ཚོས་རྐྱེན་དང་འཕྲད་ན་ལས་སོས་མི་རྒྱག་པ་རེད་མཚམས་རེར་ཁྱེད་ཀྱི་རྐང་པའི་འཚོལ་བྱེད་ཀྱི་གདན་ཡིག་བཅས་ཀྱི་སི་ཉའི་སྟེང་ལ་གོམ་པ་སྤོ་བའི་དོན་དག་དེ་འདྲ་ཡང་ཡོང་སྲིད་པ་རེད་མིའི་ཚེ་སྲོག་ལ་ཉེན་ཁ་ཡོད་པའི་གོང་གི་སི་ཉ་དེ་གསུམ་དང་བསྡུར་ན་འདིའི་རིགས་ཀྱི་སི་ཉ་རྣམས་ནི་གནོད་འཚེ་ཅན་མིན་སྐོར་བརྗོད་བྱུང་ལ་ཡང་སི་ཉ་ལས་གཞི་ཚོགས་པའི་འགན་འཛིན Marcel Green གྱིས་འགྲེལ་བརྗོད་བྱས་དོན། ཕྱོགས་གཞན་ཞིག་ནས་བལྟས་ན་སི་ཉ་དེ་ཚོ་ནི་བྱིས་པ་དང་འདྲ་བ་རེད། ཁོང་ཚོ་ཚང་མ་ལ་ཁྱད་ཆོས་མི་འདྲ་བ་རེ་ཡོད་པ་མ་ཟད་སྤྱོད་ལམ་ཡང་མི་འདྲ་བ་རེ་ཡོད་པ་རེད་འོན་ཀྱང་ང་ཚོས་ཁོ་ཚོའི་སྤྱི་ཡོངས་ཀྱི་སྤྱོད་ལམ་ལ་བལྟས་ནས་འགྲེལ་བཤད་ཟིག་རྒྱག་གི་ཡོད་པ་རེད་དཔེར་ན་སི་ཉ་དཀར་པོ་ནི་ཆུ་གྲང་སར་གནས་པའི་སི་ཉའི་རིགས་ལ་འབོད་ཀྱི་ཡོད་པ་དང་སི་ཉ་གླང་ནི་ཆར་ཆུ་མོད་པའི་སར་གནས་ཡོད་པ་དང་སི་ཉ་སྟག་དང་སི་ཉ་གླང་ནི་ནམ་གསལ་དང་མ་གསལ་ཡང་ན་ས་རུབ་དང་མ་རུབ་པའི་མཚམས་ལ་ཡར་མར་འགྲོ་བའི་སི་ཉའི་རིགས་ཡིན་པ་རེད་མི་ལ་སོས་རྒྱག་མཁན་གྱི་སི་ཉ་གཙོ་བོ་ནི་སི་ཉ་དཀར་པོ་དེ་ཡིན་པ་དང་མི་ལ་སོས་རྒྱག་པའི་དུས་ཚོད་ཡང་ཕལ་མོ་ཆེ་ནི་ཉིན་དཀར་ཡིན་པ་རེད་སི་ཉའི་དོན་རྐྱེན་མང་ཤོས་འབྱུང་ས་ནི New South Wales དང Western Australia Queensland མངའ་སྡེ་བཅས་ཡིན་པ་རེད Shark Smart མཉེན་ཆས་བརྒྱུད་ནས་མངའ་སྡེ་དེ་གསུམ་ཚུད་པའི་ས་གནས་གཞན་གྱི་སི་ཉའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་ཡོད་པ་དང་རིན་མེད་ཀྱི་མཉེན་ཆས་དེའི་ནང་སི་ཉའི་ཉེན་བརྡ་དང་སྐོར་གཡེང་བའི་ས་གནས་སོགས་མཁོ་སྤྲོད་ཐུབ་པའི་ཁྱད་ཆོས་ཡོད་པ་རེད། Marcel Green གྱིས་འགྲེལ་བརྗོད་བྱས་པ་ལྟར་ན་མཉེན་ཆས་དེའི་ནང་ལ་མཚོ་འགྲམ་གྱི་ཆུ་རྙོག་མ་ཡིན་མིན་དང་སྔ་དགོང་དང་མཚན་ལ་ཆུ་རྐྱལ་ན་འགྲིག་མིན་སོགས་ཀྱི་གནས་ཚུལ་ཀྱང་ཤེས་རྟོགས་ཐུབ་ཀྱི་ཡོད་སྐོར་འགྲེལ་བརྗོད་བྱས་སོང་གལ་སྲིད་ཆུ་བྱ་མང་པོ་ཞིག་གིས་དུས་གཅིག་ལ་ཨེ་ནས་ཉ་འཛིན་གྱི་ཡོད་ན་མཚོ་ཁ་དེའི་ཉེ་འགྲམ་ལ་ཆུ་མ་རྐྱལ་ན་བཟང་གི་རེད New South Wales དང Western Australia གཉིས་ཀྱིས་མཚོ་འགྲམ་ལ་འགྲོ་མཁན་ཚོའི་བདེ་འཇགས་ཀྱི་ཆེད་དུ་སི་ཉ་ལ་གནོད་འཚེ་ཆུང་བའི་ཐོག་ནས་མཚོ་འགྲམ་ནས་ཕར་སྐྲོད་པའི་ལས་གཞི་དེ་འགྲོ་ཡོད་པ་རེད། མཚོ་འགྲམ་ཁ་ཤས་ནི་སྲུང་སྐྱོབ་མཚོ་ཁུལ་དུ་ངོས་འཛིན་བྱས་ཡོད་པ་རེད་ལ་ཐད་འཕུར་གནམ་གྲུ་དང Drone བེད་སྤྱོད་བཏང་བྱས་ནམ་མཁའ་ནས་མར་ལྟ་རྟོག་བྱེད་ཀྱི་ཡོད་པ་རེད་གལ་སྲིད་སི་ཉ་ཞིག་མཚོ་འགྲམ་ལ་ཡོང་གི་ཡོད་པ་མཐོང་བ་ཡིན་ན་མང་ཚོགས་ལ་ཉེན་བརྡ་བརྒྱབ་རྗེས་ཨེ་ནས་མཚོའི་ནང་ནས་ཕྱིར་ཐོན་དགོས་པ་བརྗོད་ཀྱི་ཡོད་པ་རེད་སི་ཉ་གི་སྟེང་ལ་གློག་གི་འཕྲུལ་ཆས་ཆུང་ཆུང་དེ་འདྲ་བཞག་རྗེས་ཨེ་ནས་དེ་ཚོ་ས་ཆ་གང་དུ་འགྲོ་གི་ཡོད་མེད་བལྟ་ཐུབ་ཀྱི་ཡོད་པ་རེད Shark Smart མཉེན་ཆས་ཀྱི་ནང་ལ་སི་ཉ་སོ་སོ་གི་ཕྱོགས་སུ་ཡོང་གི་ཡོད་མེད་ཡང་བལྟ་ཐུབ་ཀྱི་ཡོད་པ་རེད་འོན་ཀྱང Shane Daw ཀྱིས་གལ་ཆེ་ཤོས་ནི་ནམ་ཡང་རོགས་པ་གི་མཉམ་དུ་ཆུ་ལ་རྐྱལ་དགོས་པ་དང་དེ་ཡང་སྐོར་གཡེང་བའི་ལྟ་རྟོག་འོག་ཡོད་པའི་མཚོ་ཁུལ་དུ་ཆུ་ལ་རྐྱལ་རྒྱུ་དེ་གལ་ཆེན་ཡིན་སྐོར་བརྗོད་སོང། སྐོར་གཡེང་བའི་ལྟ་རྟོག་འོག་ཡོད་པའི་མཚོ་འགྲམ་བཙལ་ཐབས་ཡག་ཤོས་ནི beachsafe.org.au དྲ་ཐོག་ལ་སོང་ནས་འཚོལ་རྒྱུ་དེ་རེད་མཉེན་ཆས་དེ་ནི་སྐད་ཡིག་འདྲ་མིན་བརྒྱ་ལྷག་གི་ནང་ཡོད་པ་མ་ཟད་དེའི་ནང་མཚོ་འགྲམ་གྱི་བདེ་འཇགས་ཤེས་བྱ་མང་པོ་ཞིག་ཡོད་པ་རེད་མཚོ་འགྲམ་ནས་ཆུ་ལ་རྐྱལ་སྐབས་གནད་འགག་ཆེ་ཤོས་ནི་རྟགས་སེར་བོ་དང་དམར་བོ་བརྒྱབ་ཡོད་པའི་ནང་ཁུལ་དུ་ཆུ་རྐྱལ་རྒྱུ་དེ་རེད་གལ་སྲིད་ཁྱེད་རང་གིས་མཚོ་འགྲམ་དེའི་གནས་ཚུལ་ཡག་པོ་ཤེས་ཀྱི་མེད་ཚེ་ཡར་མར་ལ་རྩད་གཅོད་བྱས་ནས་ཤེས་རྟོགས་བྱ་རྒྱུ་དེ་གལ་ཆེ་ཤོས་རེད།